ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan དུ་བསྐྱོད་རོགས།
ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ས་ཡི་གྲོང་ཁྱེར་ཚང་མ་ཡི་ནང་ཁང་པའི་རིན་གོང་བརྒྱ་ཆ་གཅིག་ལྷག་འཕར་བཞིན་ཡོད་པའི་གནས་ཚུལ་ཐོན་ཡོད་པ་དང། དེ་ནི་འདས་པའི་ལོ་ངོ་བཅུ་གཅིག་ནང་འཕར་ཚད་མཐོ་ཤོས་དེ་ཆགས་ཡོད་འདུག་ཀ་རེན་མཱ་ནོའུ་ལགས་ཀྱིས།

ཉོ་ཚོང་རིན་སྤར་འགྲན་བསྡུར་དེ་ཧ་ཅང་མཁྲེགས་པོ་རེད་འདུག་ང་རང་རླུང་རྟ་རྒྱུག་ནས་ཕ་མ་གཉིས་ཀྱི་བཀའ་དྲིན་གྱིས། གསོག་དངུལ་དེ་མཉམ་དུ་སྤུངས་ནས་མ་དངུལ་བརྒྱ་ཆ་ཉི་ཤུ་བཞག་པ་ཡིན། གལ་སྲིད་ཁོ་གཉིས་ཀྱི་རོགས་རམ་དེ་མེད་པ་ཡིན་ན་ངའི་ཁང་པ་རྩ་བ་ནས་ཉོ་ཐུབ་ས་མ་རེད་ཅེས་གསུངས་འདུག་བུ་མོ་མ་ནུ་གཅིག་པུ་མིན་པ་དེང་སང་ཁང་གསར་ཉོ་ཚོང་ཚོང་ལས་ཁང་དེ་དག་གི་རིན་གོང་མཐོ་དྲགས་པའི་རྐྱེན་གྱིས་ཁང་པ་གསར་དུ་ཉོ་མཁན་རྣམས་ལ་དཀའ་ངལ་ཆེན་པོ་ཞིག་འཕྲད་བཞིན་པ་རེད་འདུག་ཨོ་སི་ཀྲུ་ལི་ཡ་ཡི་གྲོང་ཁྱེར་སིད་ནི་ནང་ཡོད་པའི་ཁོ་རོ་ལོ་ཇི་ཀི་ཞེས་པའི་ཁང་པ་ཉོ་ཚོང་ཚོང་ལས་ཁང་དེའི་གནས་ཚུལ་སྤེལ་གསལ་ལྟར་ན། ད་ལྟའི་ཆར་ཨོ་སི་ཁྲུ་ལི་ཡའི་རྒྱལ་ས་ཡི་གྲོང་ཁྱེར་ཚང་མ་ཡི་ནང། ཁང་པའི་རིན་ཐང་བརྒྱ་ཆ་གཅིག་ལྷག་འཕར་ཡོད་སྐོར་འགྲེལ་བརྗོད་གནང་འདུག་ཨོ་སི་ཁྲུ་ལི་ཡ་ཡི་ས་ཁང་ཉམས་ཞིབ་སྐོར་གྱི་འགན་འཛིན། Tim Lawless། ལགས་ཀྱིས་ས་ཁང་རིན་གོང་དེ་དེང་སང་དགོས་མཁོ་དང་ཐོན་སྐྱེད་གཉིས་དོ་མཉམ་མིན་པའི་གནས་སྟངས་ཞིག་ཆགས་ཀྱི་ཡོད་སྐོར་འགྲེལ་བརྗོད་གནང་འདུག

ད་ལྟའི་ཆར་ས་ཁང་གི་གོང་ཚད་མཐོ་རུ་ཕྱིན་པ་དེའི་ནང་ཨོ་སི་ཁྲུ་ལི་ཡའི་ནུབ་ཕྱོགས་མངའ་སྡེ་ཡི་རྒྱལ་ས་པར་ཏི་ནས་གོང་ཚད་འཕར་ཆུང་ཤོས་དེ་ཡིན་ཡང་ད་ལྟའི་ཆར་ཁང་པ་ཡི་རིན་གོང་བརྒྱ་ཆ་གཅིག་ཚག་གཅིག་འཕར་ཡོད་པ་དང། དེ་དང་ཕྱོགས་གཅིག་ཏཱ་སི་མཱ་ནི་ཡ་ཡི་རྒྱལ་ས་ཧོ་བར་ཏི་དང་ནིའུ་སཱའུ་ཐ་ཝཱ་ལི་མངའ་སྡེ་ཡི་གྲོང་ཁྱེར་སིད་ནི་གཉིས་ནང་ས་ཁང་གི་རིན་གོང་བརྒྱ་ཆ་གསུམ་ནས་གསུམ་ཚག་གཉིས་བར་ཡར་འཕར་ཡོད་འདུག་སིད་ནིའི་ནང་ས་ཁང་གི་རིན་གོང་འཕར་ཚད་དེ་ནི་འདས་པའི་ལོ་ངོ་སུམ་ཅུ་སོ་གཉིས་ནང་ས་ཁང་གི་རིན་གོང་མཐོ་ཤོས་འཕར་ཐེངས་གཉིས་པ་དེ་ཆགས་ཡོད་འདུག་ཡང་འདི་ལོ་ཕྱི་ཟླ་ལྔ་པ་ཡི་ནང་ཨོ་སི་ཁྲུ་ལི་ཡ་ཡི་བྱང་ཕྱོགས་མངའ་སྡེའི་རྒྱལ་ས་རྡར་ཝན་ནང་ས་ཁང་གི་རིན་གོང་བརྒྱ་ཆ་ཉི་ཤུ་དང་ཚག་གསུམ་ཡར་འཕར་ནས་འདས་པའི་ལོ་རྒྱུས་ནང་བྱུང་མྱོང་མེད་པའི་གནས་ཚུལ་ཞིག་ཆགས་ཡོད་འདུག་ཡང་འདི་ལོ་ཨོ་སི་ཁྲུ་ལི་ཡ་ཡི་རིས་ཟབ་བན་གྱིས་དངུལ་སྨར་འགྲོ་རྒྱུགས་དེ་བཞིན

དེ་ནི་འདས་པའི་ལོ་ངོ་བཅུ་ཡི་ནང་བརྒྱ་ཆ་མཐོ་ཤོས་དེ་ཆགས་ཡོད་འདུག།
ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།